མཛད་འཕྲིན་རྒྱ་ཆེ་བསྐྱངས་པའི་ཤིང་བཟའ་པཎྜི་ཏ་མཆོག་གི་སྐུ་ཚེའི་ལོ་རྒྱུས་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ང་ཚོའི་གཏམ་གླེང་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། དེ་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ། བོད་གངས་ཅན་ལྗོངས་འདི་འདས་པ་ནས་ད་ལྟ་བར་གྱི་བོད་ཀྱི་ཆོས་དང་རིག་གཞུང་ཆབ་སྲིད་དཔལ་འབྱོར་སོགས་ཕྱོགས་མང་པོའི་ཐོག་ལ་རླབས་ཆེན་གྱི་མཛད་རྗེས་ཡོད་པའི་ཕུལ་བྱུང་མི་སྣ་ངོ་སྤྲོད་ཞུ་རྒྱུ་ནས། དེ་རིང་ལེ་ཚན་འདིའི་ནང་ངོ་སྤྲོད་ཞུ་རྒྱུའི་མི་སྣ་དེ་ཡིན་པ་ཡིན་ན། ཤིང་བཟའ་པཎྜི་ཏ་དར་རྒྱས་རྒྱ་མཚོ་མཆོག་གི་སྐུ་ཚེའི་ལོ་རྒྱུས་ངོ་སྤྲོད་ཞུ་གི་ཡིན། ང་ཚོས་ཡང་ལེ་ཚན་ནང་ལོགས་ལ་སྔར་རྒྱུན་གཞིར་བཟུང་བྱས་རྗེས་བཞུགས་སྒར་ཀིརྟི་བྱེས་པ་གྲྭ་ཚང་གི་ཆེས་མཐོའི་བོད་ཀྱི་རིག་གནས་སློབ་གཉེར་ཁང་གི་རིག་གནས་སློབ་དཔོན་ཆེན་མོ་རྒན་རེ་རྡོ་སེང་གེ་ལགས་གདན་འདྲེན་ཞུས་ཡོད། རྒན་ལགས་ཡིན་པ་ཡིན་ན་བོད་ཀྱི་གྲགས་ཅན་མི་སྣ་ཚུད་པའི་ནི་གསར་རྩོམ་མང་པོ་ཅིག་གི་ལྗགས་རྩོམ་རྣམ་པའི་ཐོག་ནས་ནི་པར་སྐྲུན་གནང་ཡོད་རེད་ལ་དམིགས་བསལ་བོད་ནང་ལོགས་ལ་འགྲེམས་སྤེལ་ཐུབ་པ་དེ་འདྲས་བྱུང་ཡོད་རེད། དེ་ཡིན་དུས་དེ་རིང་ང་ཚོའི་ལེ་ཚན་ནང་ལོགས་ལ་རྒན་རེ་རྡོ་སེང་གེ་ལགས་བསྐྱར་དུ་ཕེབས་པར་རྒན་ལགས་ལ་ཐུགས་རྗེ་ཆེ་ཞུ་བ་ཡིན།

དར་རྒྱས་རྒྱ་མཚོ་མཆོག་གི་མཛད་པ་འདི་གའི་ངོ་སྤྲོད་ཞུ་གི་ཡིན་བྱས་ཙང་ཤིང་བཟའ་པཎྜི་ཏ་དར་རྒྱས་རྒྱ་མཚོ་མཆོག་ཡིན་པ་ཡིན་ན་ཆིག་སྟོང་བདུན་བརྒྱ་ལྔ་བཅུ་ང་གཉིས་ཀྱི་ལོ་ལ་ཡང་བོད་མདོ་སྨད་ཨ་རིག་ཁུལ་ལ་འཁྲུངས་པ་ཞིག་ཆགས་གནང་གི་ཡོད་ས་རེད་བྱས་ཙང། ཤེས་རྟོགས་བྱུང་ཡག་ལ་ཐོག་མར་ཆུང་དུས་ད་ཡབ་ཡུམ་གྱིས་གནང་པའི་མཚན་དེ་བཀྲ་ཤིས་ཕུན་ཚོགས་ཞེས་ཞུ་གནང་གི་ཡོད་ས་རེད། ཡང་དར་རྒྱས་རྒྱ་མཚོ་ཞུ་ཡག་གི་མཚན་འདི་རྒན་ལགས་ནི་ག་འདྲས་སེ་ཐོབ་གནང་བ་ཡིན་ན་ཡང་སྐུ་ན་གཞོན་དུས་ནས་ད་གསན་བསམ་སློབ་གཉེར་དགོན་པའི་ནང་ལོགས་ལ་ཆོས་ཞུགས་གནང་ཡོད་དུས་ཡང་དམིགས་བསལ་ཐུན་མོང་མ་ཡིན་པའི་ནི་མཛད་སྤྱོད་རེ་ག་འདྲ་བྱུང་ཡོད་ན་འདི་ནས་བཅས་རྒན་ལགས་ང་ཚོར་ནི་ངོ་སྤྲོད་ཞིག་གནང་རོགས་གནང། ལགས་ལགས་སོ་ལགས་ད་ཅིག་གི་གོང་ན་སྒྲོལ་དཀར་ལགས་གསུངས་པ་ནང་བཞིན་ཤིང་བཟའ་སྐུ་ཕྲེང་འདྲ་མིན་མང་པོ་ཡོད་པའི་ཁྲོད་ཀྱི་དེ་ནས་ད་ངོ་སྤྲོད་ཞུ་ཡག་དེ་གཙོ་བོ་ཤིང་བཟའ་ནང་ད་པཎྜི་ཏ་དར་རྒྱས་རྒྱ་མཚོ།

ད་བཤད་ནས་ཟིག་ངེས་སུ་ད་འཇའ་བའི་ད་གནས་ཚུལ་བྱུང་བ་རེད་ཟེར་ནས་དེ་འདྲའི་གང་ལྟར་ཀྱང་ཨོ་དེ་འདྲའི་ཁོ་རང་ཚོ་གསུང་སྟངས་འདྲ་བོ་གཅིག་ཡོད་བ་རེད་དེ་ཡང་ཤོད་རྒྱུན་འདྲ་བོ་གཅིག་དེ་ཡིན་དེ་ནས་ཨ་རིག་ཟེར་ཡག་དེ་ད་ཤིང་བཟའ་རིན་པོ་ཆེ་གི་ད་ང་ཚོ་དཔེ་རེད་འདུག་ད་ཨ་རིག་ནས་འཁྲུངས་པ་རེད་ཨ་རིག་ཟེར་ཡག་དེ་སྤྱིར་བཏང་རུས་མིང་ནོ་གཅིག་རེད་ཤེས་ད་རུས་མིང་ཟེར་ན་འགྲིག་གི་འདུག་དེ་རེད་ད་རྒྱ་གར་གི་ནང་སུ་པ་སོང་ནམ་རྒྱ་མཚོ་དང་དུ་ཟུར་རྣམ་ཐར་ནང་གསུང་སྟངས་ཇི་ཡོད་ཡིན་ན།

ད་བྱས་ཡས་གཅིག་ཡོད་བ་རེད་གཅིག་དེ་རེད་ད་དུ་ཟུ། ཆ་ཚང་བ་ད་གྲོང་ཡུལ་དང་འབྲེལ་བའི་མི་དང་ཆེ། ད་དེ་ཡི་ཁམས་ནི་མང་ཆེ་བ་དེ་འབྲོག་སྡེ་རེད་མང་ཆེ་བ་འབྲོག་སྡེ་དང་དེ་ནས་ཁོ་རྩྭ་ཐང་དང་དུ་ཟུ་ཧ་ཅང་གི་ཕུན་སུམ་ཚོགས་པ་ཡིན་དུས་ད་འབྲོག་སྡེ་གི་གནས་སྟངས་དེ་ཡང་གཞན་དང་མ་འདྲ་བའི་ཧ་ཅང་གི་ཕུན་སུམ་ཚོགས་པའི་གནས་སྟངས་ཨ་དེ་འདྲའི་གཅིག་རེད་དུ་ཟུ་གནས་སྟངས་གཅིག་རེད་དེ་ནས། ད་སྐུ་ན་ཆུང་དུས་ཀྱི་མཚན་དེ་ད་གོང་དུ་དྲ་ང་ལ་སོང་བ་ནང་བཞིན་གྱི་བཀྲ་ཤིས་ཕུན་ཚོགས་ཟེར་ནས་དེ་རེད་ད་འདིའི་གནས་ཚུལ་ཅི་ཞེ་ན་དབུ་མའི་གཅིག་ང་ཚོ་འབྲེལ་ཡོད་སྤྱི་ནས་ཡོང་ཁར་དེ་ཡིན་ན་བཀྲ་ཤིས་ཕུན་ཚོགས་ཟེར། མཚན་ཐོགས་དགོས་པའི་རྒྱུ་མཚན་གཙོ་བོ་དེ།

དེ་ནས་སྤྱི་ཡི་གང་ཟག་ཆེ་ཆུང་ད་དེ་མི་དང་སེམས་ཅན་སུ་ཡིན་ན་ཡང་ཕ་རོལ་བའི་སྒང་ལ་ཅིག་ཁོང་ཁྲོ་ཟ་ཡ་དང་དེ་ནས་ཁོ་གདུག་རྩུབ་དང་དེ་ནས་སྡང་སེམས་གི་ད་བསམ་པ་དང་སྦྱོར་བ་དེ་འདྲའི་རྩ་བ་ནས་མ་འཛིན་ངེས་ཅིག་དེ་ནས་གསུང་མོལ་ག་འདྲ་གནང་བ་ཡིན་ན་ཡང་གསུང་མོལ་ཆ་ཚང་བ་དེ་ཧ་ཅང་གི་ཤར་གསང་པོ་དང་དེ་ནས་གསལ་བོ་བཏང་ནས་གནང་མཁན་ཅིག་དེ་ནས་རྩ་བའི་ཁོ་རང་རང་བཞིན་ཐུགས་ཀྱི་གཤིས་ཀ་དང་རང་བཞིན་དེ་ཧ་ཅང་གི་དྲང་པོ་དང་དེ་ནས་ཕན་སེམས་ཅན་ཅིག་ཡིན་པ་དང་དེ་ནས་ཕ་མ་གི་མཚོན་པའི་རྒན་གཞོན་ད་རྒན་པ་ཆ་ཚང་བ་ལ་གུས་ཞབས་གནང་མཁན་ཅིག་ཡིན་པ་ཡིན་ཏེ

དེ་ལ་ཡོངས་གྲགས་ཀྱི་ཤིང་བཟའ་ཨ་ཆོས་རེད་ཤིང་བཟའ་ཟེར་ཡས་དེ་ཡང་ང་ཚོ་རྒྱ་བཟའ་དང་བལ་བཟའ་ཟེར་ནས་བྱས་འདུག་བ་དེ་ནང་བཞིན་ད་ཤིང་བཟའ་ཟེར་ནས་ཁོ་རང་རིགས་ཀྱི་ཆ་ནས་མིང་དེ་བཏགས་དེ་རྗེས་དེ་ཤིང་བཟའ་ཨ་ཆོས་ད་ཤིང་བཟའ་ཨ་ཆོས་བྱས་ཤིང་བཟའ་ཨ་ཆོས་གི་སྐུ་ཕྲེང་བྲིས་པ་དེ་ཤིང་བཟའ་སྒོམ་ཆེན་པ་དེ་རེད་དེ་རྗེས་དེ་འདི་ཤིང་བཟའ་ཤིང་བཟའ་ཟེར་ཡས་དེ་ཐེངས་དང་པོ་མིང་དེ་ད་ཤིང་བཟའ་ཨ་ཆོས་ཟེར་རྗེ་རིན་པོ་ཆེ་ཡུམ་གི་མཚན་ཡིན་པ་ལ་དེ་ནས་རིམ་པས་རིམ་པས་ཁོ་རང་ད་མོ་རང་གི་སྐུ་ཕྲེང་ད་རྗེས་མ་རྗེས་མ་ཟེར་ན་འདྲ་དེ་ཚོ་ལ་ད་ཤིང་བཟའ་ཟེར་ནས་སྐུ་ཕྲེང་རིམ་བྱོན་ལ་མཚན་དེ་ཐོགས་ཡོང་གི་འདུག་བ་ད་ཤིང་བཟའ་སྒོམ་ཆེན་པ་དེ།

སྐབས་དེ་དུས་མདོ་སྨད་ནས་དབུས་བར་ལ་བར་ཐག་རིང་པོ་ཞེ་རག་ཅིག་རེད་ལ་དུག་སུ་དབུས་ལ་ཕེབས་པའི་སྐབས་ལ་ཨ་ནི་ཡང་དེ་མིན་གྱི་སྐུ་ངལ་ར་ག་རེ་འཕྲད་གནང་ཡོད་ན། གནང། ད་བར་རང་དེ་ཐེངས་དང་པོ་ད་གསན་བསམ་གི་ད་དབུ་འཛུགས་གནང་སྟངས་དེ་ཕ་མ་གི་སྐུ་དྲུང་ན་ཡོད་པའི་སྐབས་ལ་ཕལ་ཆེར་གསན་བསམ་གནང་བའི་དེ་རྣམ་ཐར་དེ་མཐོང་མ་སོང་ཕལ་ཆེར་མི་ཡོད་བཟོ་འདྲ་བོ་ཅིག་རེད་དེ་རྗེས་དེ་ད་གཙང་པ་ད་གཙང་པ་དགོན་པ་དེ་ལ་རབ་ཏུ་བྱུང་དེ་ནས་ཐ་མ་གང་ལྟར་ཀྱང་ཐ་མ་ཤིང་བཟའ་སྒོམ་ཆེན་པའི་ཡང་སྤྲུལ་ལ་ངོས་འཛིན་གནང་ད་ངོས་འཛིན་གནང་བའི་རྗེས་ནས་གཞི་ནས་ད་ཨ་རིག་རྭ་རྒྱ་དགོན་པ་དེ་ནས་ཚུལ།

ལོ་གཅིག་དང་འདི་ཆ་ཚང་གཅིག་གཅིག་སྒུག་ཡོད་ཟེར། དེ་རྗེས་དེ་ད་ངས་ད་བློ་འཛིན་གནང་ཡོད་སྐབས་དེ་ལ་ད་ཡོངས་གྲགས་ཀྱི་ད་བློ་འཛིན་བྱས་ཡོད་སྐབས་དེ་ལ་ད་ད་ད་ཞང་ཚན་པན་ཁྲི་ཐིག་བློ་འཛིན་ཏག་ཏག་མ་བྱས་ཐིག་ཡང་ཡིན་ན་འབི་ཐང་ནས་བཞུགས་དེ་ནས་དངོས་གཞི་རྒྱུགས་སྤྲོད་གནང་ཡོད་སྐབས་དེ་ལ་རྒྱུགས་རྩ་ནས་སྤྲད་ཀྱི་མ་ཡོད། མ་ཡོད་སྐབས་དེ་ལ་དགེ་རྒན་གྱི་དེ་ཚོས་བཀའ་བཀྱོན་གནང་དེ་བྱས་འདུག་དེ་རྗེས་དེ་ད་ད་ཞེ་ས་མ་བྱས་ན་ཁོ་རང་ཁོ་རང་བསམ་བློ་ནོར་བཏང་ད་ད་ངས་དེ་རྩ་ནས་འགྲིག་མ་སོང་ད་དགེ་རྒན་གྱི་ཐུགས་ལ་ཕོག་པ་ནི་ཁྱོན་ནས་ཡག་པོ་མི་འདུག། ད་ངས་དགེ་རྒན་གྱི་ཐུགས་ལ་མ་བབས་པ་དང་དེ་ནི་དགོངས་པ་གཏོང་བ་བྱེད་ཀྱི་ཡིན་བསམ་གྱི། ད་དེ་འདྲ་གི་བསམ་བློ་བཏང་ནས། ད་དེ་ཡི་ཤོག་དཔེ་མང་པོ་རེད་དེ་རེད་སྲིད་སྡིག་ཁྲ་ཟེར་ནས་ཤོག་བརྒྱ་ཉིས་བརྒྱ་འདྲ་ཡོད་ཀྱི་རེད་དེ་འདྲ་དེ་ཆ་ཚང་དེ་ཉི་མ་གཅིག་དང་ཉི་མ་གཉིས་ནང་ཆ་ཚང་བློ་བཟུང་འདུག་ཆ་ཚང་ཐུགས་ཀྱིས་བཟུང་འདུག་བ་ཅིང། དེ་གཞི་ནས་དགེ་རྒན་ལ། ད་རྒྱུགས་ཕུལ་འདུག་ཕུལ་དུས་དཔེ་དགེ་རྒན་ཧང་སང་ནས་ད་ཁྱེད་རང་ཁྱེད་རང་དེ་འདྲ་ཡོད་བ་རེད་སྐྱེས་བུ་དམ་པ་དངོས་གནས་མ་འདྲ་བའི་ཡོད་བ་རེད་དེ་ཡིན་ན་ཁ་སང། ད་ཁྱེད་རང་ད་རྒྱུགས་ད་ལེན་པའི་སྐབས་དེ་ལ་ང་རྒྱུགས་མ་སྤྲད་པ་ཅིག་རྒྱུགས་མ་སྤྲད་པ་ཡིན་དུས། ངས་དེ་བྱས་མེད་ངས་བཀའ་བཀྱོན། བཏང་དེ་བྱས་དུས། ད་ངས་ཉེས་བྱས་ཆེན་པོ་བསགས་བཞག་བ་རེད།

ད་ཁོང་རང་གི་བླ་མ་ད་རྩ་བའི་དགེ་རྒན་ཟེར་ན་འདྲ་བླ་མ་གཙོ་བོ་ད་ཨ་རིག་དགེ་བཤེས་ད་རྒྱལ་མཚན་འོད་ཟེར་ད་བླ་མ་ཁོང་དང་ད་ནི་ཤིང་བཟའ་པཎྜི་ཏ་ཁོང་རང་གི་ད་དགོན་པ་ཁོག་དང་ད་གཟུགས་ཀྱི་རྟགས་ནི་དངོས་གནས་ད་དེ་ད་མདོ་སྨད་ཕྱོགས་ཀྱི་ད་རྭ་རྒྱ་དགོན་པ་དེ་རྐྱང་པ་མ་ཡིན་པ་ད་ཨ་རིག་དགོན་པ་དེ་རྐྱང་པ་མ་ཡིན་པ་ད་གདན་ས་གི་ལ་ཕན་ད་ཕན་ནི་ད་མདོ་སྔགས་གཞུང་ལུགས་དང་བཅས་པའི་ཆ་ཚང་བ་ལ་གསན་བསམ་ཐུགས་མཐུན་བཞིན་པ་དེ་འདྲ་ཅིག་གནང་དགོས་ཀྱི་འདུག་དགོངས་པའི་སྟེང་ནས་ད་བླ་མ་དང་སློབ་མ་གཉིས་ཀྱིས་གོ་ཐུགས་མཐུན་པའི་སྟེང་ནས་ཡར་ལྷ་ས་ཨི་ད་ཕེབས་ཡ་དེ་གཏན་འཁེལ་དུ་བ།

རྩ་བའི་ང་རང་ད་ལོ་ན་ཆུང་དུས་ནས་བཟུང་སྟེ་དམག་དམག་ཆེ་བའི་ཧ་ཅང་གི་ཤེས་རབ་ཆེན་པོ་གི་ད་གྲས་ཅིག་ལ་ད་ངོས་འཛིན་བྱེད་གི་རེད། ཡིན་ན་ཡང་ང་ཐེངས་དང་པོ་ལྷ་ས་ཡར་ཕེབས་དེ་ནས་དགེ་རྒན་ད་བཀའ་དྲིན་ཅན་དེ་ཚོའི་དྲུང་འདི་ནས་ད་གསན་བསམ་གནང་ཁོ་ཚོ་ན་མཉམ་པོ་དེ་གིས་ད་སློབ་སྦྱོང་གནང་ན་གཞུང་ཆེན་པོ་གི་ད་དགོངས་དོན་དེ་ད་དཔྱད་པ་བྱེད་པའི་སྐབས་ལ་ད་དགེ་བའི་བཤེས་གཉེན་དང་ཆོས་གྲོགས་དེ་ཚོ་ཧ་ཅང་གི་ཤེས་རབ་ཧ་ཅང་གི་གཏིང་ཟབ་པོ་དང་དེ་ནས་རིག་པ་མྱུར་ཧ་ཅང་གི་མྱུར་སོང་བའི་དབང་གིས། ད་ང་རང་གི་བསམ་པ་ལ་ཁོ་རང་ཚོ་དང་བསྡུར་བ་ཡིན་ན་ང་ཧ་ཅང་གི་བསམ་བློ་གི་གནས་ཚུལ་སྐྱོ་བོ་དང་དེ་ནས་ཤེས་རབ་རྟུལ་དེ་འདྲ་ཡིན་ཏེ། ངའི་མི་ཚེ་ད་འདི་རིང་ལ་རྒྱལ་བའི། བཀའ་དང་དེའི་དགོངས་འགྲེལ་གྱི་བསྟན་བཅོས་དེ་ཚོ་གི་དགོངས་དོན་གཏིང་ཕྱིན་པ་དེ་ཕལ་ཆེར་ཤེས་རྒྱའི་རེ་བ་ཡོད་ས་མ་རེད་བསམ་པའི་དེ་འདྲའི་རེ་ཐག་ཆད་པ་ནོ་དེ་འདྲའི་གནས་ཚུལ་ཡང་བྱུང་མྱོང། ཡིན་ནའང་སྐབས་ཤིག་ལ།

ད་ཤིང་བཟའ་རིན་པོ་ཆེ་ང་རྒྱལ་བའི་བཀའ་དང་དེའི་དགོངས་འགྲེལ་ད་ང་ཚོ་དང་སང་ཕྱི་ཐང་ཅེས་པ་ཡིན་ན་གཞུང་ཆེན་པོ་དང་གསུང་རབ་དེ་ཚོ་གོ་བ་ད་རག་ཡག་གི་གཞི་དེ་ད་པཎ་ཆེན་རིན་པོ་ཆེ་གསུང་ཆོས་ལ་བལྟས་ནས་དེ་ནས་གཞི་ནས་ང་ལ་ད་གཞུང་ཆེན་པོ་གི་གོ་བ་རག་རྒྱུའི་འགོ་ཚུགས་སོང་དེ་ཡིན་པའི་ཕྱིར་ང་སུ་ཡིན་ན་བསམ་མོ་ལོ་སྤྲོ་བ་ཟེར་ན་འདྲ་ད་དགའ་སྤྲོ་དཔག་མེད་བྱུང་ཟེར་ཡ་དེ་འདྲའི་སྐད་ཆ་ནོ་གཅིག་འདུག་ཨ་དེ་གཅིག་སྟེ་དེའི་བར་དུ་ལ་ད་ང་ཚོ་མི་ཆ་ཚང་བ་ལོ་རྒྱུས་ནོར་མཚམས་དེ་ཡིན་ངོ་ད་དེ་སྐབས་གཅིག་ལ་གཅིག་ཏག་ཏག་མ་ཤེས་པ་དང་དེ་ནས་གཞི་ནས་ཡང་རྐྱེན་ཕྲན་བུའི་དབང་གིས་ད་དཀའ་ངལ་ཆ་ཚང་སེལ་འགྲོ་བ། ཨོ་ཏི་ལི་ནི་ཚུགས་ཡོད་པ་ནང་བཞིན་གྱི་པཎ་ཆེན་དཔལ་ལྡན་ཡེ་ཤེས་ཀྱི་གསུང་ཆོས་གནང་དང་དེའི་རྐྱེན་པས་ད་གསུང་ཆོས་དེ་ལ་སེམས་མེད་ད་གསུང་ཆོས་ལ་སེམས་པའི་ཏི་པ་རུ་ནི་ད་ཅི་སྔ་མ་དང་མ་འདྲ་བའི་བློ་སྐྱེད་ཆེན་པོ་དང་དེ་ནི་གཞུང་དོན་གོ་བའི་རྨང་གཞི་བརྟན་པོ་ཆགས་ཡ་ཨོ་ཏི་ལི་ལ་ཕན་ཐོགས་ཆེན་པོ་བྱུང་ངོ་ཟེར་ནས་དེ་འདྲའི་ཅིག་ཡོད་པ་རེད་དེ་ཡང་ད་དབུས་གཙང་ཕྱོགས་ནས་ཐེངས་དང་པོ་གསན་བསམ་སློབ་གཉེར་གནང་བའི་སྐབས་ཀྱི་ད་གནས་སྟངས་རང་གཅིག་རེད་དེ་ནས་གཉིས་པ་དེ་མ་འདྲ་བ་གཅིག་དེ་འདི་ཡོད་རེད་དངོས་གནས་ཤིང་བཟའ་པཎྜི་ཏ་གི་ད་སེ་ར་ནས་དགེ་རྒན་མང་པོ་ཡོད་པའི་ནང་གི་ད་ཡོངས་འཛིན་མང་པོ་ཡོད་རང་གཅིག་དེ་དེ་རེད།

ལྷ་རམས་པའི་དམ་བཅའ་བཞག་གནང་དུས་ནས་དམིགས་བསལ་ཞེ་དྲག་ཅིག་བྱུང་ན་ཡོད་ས་རེད་གཟེངས་རྟགས་ཐོབ་ན་ཡོད་ས་རེད་འདི་ནས་ད་མདོ་སྨད་ཁུལ་ལ་ཕེབས་ཡག་འདི་གནས་སྟངས་ག་རེའི་འོག་ནས་མདོ་སྨད་ཁུལ་ལ་ཕེབས་ཡོད་ན་ད་འདི་སྐབས་ལ་ཡིན་ནའི་ལས་ཡང་ཁམས་ཁུལ་ལ་ཆོས་འབྲེལ་ཡང་གནང་ཡག་ད་འདི་འདྲ་ཅིག་གི་མཛད་པ་བྱས་ཡོད་ས་རེད་བ། ཨ་ད་རང་ད་ལྟའི

ལྷ་རམས་པ་བཞག་པའི་སྐབས་དེ་དགུང་ལོ་ཉི་ཤུ་རྩ་བདུན་ཡིན་ས་ཡོད་དགུང་ལོ་ཉི་ཤུ་རྩ་བདུན་དང་དེ་ནས་དགུང་ལོ་ཉི་ཤུ་རྩ་བརྒྱད་ཡིན་མིན་ལྟ་ན་མར་ཕེབས་པ་རེད་བ་ལོ་མང་པོ་ཟེར་ནས་བཞུགས་མི་འདུག་བ་ཕལ་ཆེར་ལོ་གཅིག་གཉིས་ལོ་གཅིག་གཅིག་ཕྱེད་གཉིས་དེ་འདྲ་ཅིག་ཡིན་ས་རེད། ཨོ་དེ་རེད་དེ་རྗེས་དེ་ཡིན་ད་མཁས་པའི་མཚན་སྙན་ཆེན་པོ་དང་སློབ་སྦྱོང་གི་གྲུབ་འབྲས་ཆེན་པོ། ད་ཡོད་པ་མ་གཏོགས་ལོ་མང་པོ་བཞུགས་ཡོད་མ་རེད་དེ་ཕྱེད་དེ་ནས་དང་གཅིག་དེ་ཕྱེད་དེ་ནས་གཉིས་པ་དེ་ད་ལྷ་ས་ནས་གསན་བསམ་སློབ་གཉེར་གྱི་མཐར་ཕྱིན་པ་གནང་ཐ་མ་དེ་ད་མཁས་པའི་མཚན་སྙན་ཆེན་པོ་ཆགས་དེ་ནས་ལྷ་རམས་པ་གི

དེ་ནི་རང་སྣང་མི་བཏང་ནི་ཡིན་ན་འདྲ། གང་གི་བཏང་ནི་ཡིན་ན་ཡང་ལན་དེ་དཔེ་དེ། ཐོགས་པ་མེད་པ། དྲི་བ་ག་འདྲ་ཡིན་ན་ཆ་ཚང་ལན་ཐོགས་པ་མེད་པ་རྒྱག་ཐུབ་ངེས་དེ་འདྲའི་རྗེས་མ་ཡིན་ཏེ་དཔེ། ཆ་ཚང་ལ་དོ་སྣང་བྱེད་དགོས་པའི་དང་དེ་ནི། ད་གཞན་དང་མ་འདྲ་བའི་ནང་བྱིའུ་ཆགས་འདུག་བ་དེའི་ནང་དཔེ་མཚོན་གཅིག་སྟེ། ད་འདི་གཅིག་ཡོད་རེད་དཔེར་ན་སྐབས་དེ་ལ། ད་འབྲི་སྤུངས་དགེ་བཤེས་གཅིག་ཡོད་བ་རེད་དེ་ནི་གཞན་པ་གཅིག་སྟེ། ད་ཆུ་འཛིན་རིན་པོ་ཆེ་ཟེར་ནས་གཅིག་ཡོད་བ་ཆུ་འཛིན་རིན་པོ་ཆེ་ཟེར་ཡས་དེ། ཕལ་ཆེར་ཁོ། སེ་ར་གི་དགེ་བཤེས་གཅིག་ཡིན་ཟེར་དེ་དམ་བཅའ་བཞག་དེ་དམ་བཅའ་བཞག་ཡོང་བའི་སྐབས་ད་སོང་འདུག་བ།

ཨུད་དང་ཞུས་ཡོད་པ་རེད། ཁོང་ཧ་ཅང་གི་སྐད་གྲགས་ཆེན་པོ་ཡོད་པ་ནང་བཞིན་ཁོང་དམ་བཅའ་བཞག་ནས་སོང་འདུག་བ་དེ་ཐེངས་དང་བོ་ཁོ་དམ་བཅའ་བཞག་རྟགས་གསལ་མ་བཏང་བའི་གོང་ལ་རྩེད་མོ་དང་མཉམ་དུ་ཁྱོ་ཤིང་བཟའ་ཀི་ཅི་དེ་ད་སེ་ར་བྱེས་གི་དཔེ་ཆ་བ་ཅི་ཡག་ཤོས་ཡིན་ཟེར་ནས་བཤད་ཀི་ཡོད་རེད་བ། ང་ད་དེ་རིང་ཁྱོ་ངའི་ལག་འོག་ནས་ཐར་མི་ཐར་ངས་ཀྱིས་ལྟ་དགོ་ཟེར་ནས་དེ་ནས་རྟགས་གསལ་བཏང་འདུག་བ་གཙོ་བོ་དྲང་ངེས་རྣམ་འབྱེད་དེ་ནས་བཟུང་སྟེ་རྟགས་གསལ་བཏང་རྟགས་གསལ་བཏང་རྟགས་གསལ་ག་ཚོད་བཏང་ཡིན་ན་ཡང་ཁྱོན་ནས་ད་ཤིང་བཟའ་ད་པཎྜི་ཏ་གི་ཁོ་དམ་བཅའ་བཞག་པ་ནས་ཅིག་ཤོར་ཀི་མི་འདུག་བ་དམ་བཅའ་ཀི་ཅིག་ཐེངས་དང་བོ་དམ་བཅའ་ཀ་ཅིག།

དཔེར་ན་རྟགས་གསལ་ད་གཏོང་རྒྱུ་གི་ཐུགས་འདོད་དཔེ་ཆེན་པོ་ཡོད་རེད་དེ་ཡིན་ན་ཡང་ཡོངས་འཛིན་གྱིས་བཏང་ཡོད་མ་རེད་ཟེར་ནས་ད་ཡོངས་འཛིན་མ་གཏོང་དགོས་བའི་རྒྱུ་མཚན་དེ་རྣམ་ཐར་དེ་ཚོའི་ནང་དེ་འདྲ་ཅིག་བྲིས་ཡོད་རེད་རྩ་བའི་རྟགས་གསལ་ད་བཏང་མཁན་དེ་ལ་ཀུན་སློང་གི་ཆ་ནས་བཟང་ངན་གཉིས་ཡོང་གི་རེད། ད་རང་རྒྱལ་གཞན་ཕམ་གྱི་ད་ཀུན་སློང་བཏང་ནས་མ་ཡིན་པར། དངོས་གནས་དྲང་ནས་ད་ཆོས་ཕྱོགས་ཀྱིས་བཏང་ནས་བསམ་བློ་གཏོང་བ་ཡིན་ན་ཡག་པོ་རེད་དེ་ཡིན་ན་ཡང་དེང་སང་ད་ཆོས་གྲྭ་བ་མང་ཆེ་བས་རྟགས་གསལ་བཏང་བའི་སྐབས་ལ་རང་རྒྱལ་གཞན་ཕམ་གྱིས་བཏང་ནས་རྟགས་གསལ་བཏང་ཡང་ཉེན་ཁ་ཆེན་པོ་ཡོད་དུས

པཎྜི་ཏའི་མཚན་སྙན་འདུག་ཟེར་ཐོབ་ན་ཡོད་རེད་ལ་དུས་གཅིག་ཏུ་དུས་གཅིག་ཏུ་ཞུ་ནུས་ལས་མི་སྣ་གཅིག་གི་ཐོག་ལ་མཚན་སྙན་ཆེན་པོ་གསུམ་ཐོབ་པ་དེ་ཞེ་དྲགས་ཅིག་དཀོན་པོ་རེད་གསུང་གི་དང་ཨེར་ཏེ་ནི་གསུང་ཡ་དང་ཡང་ཧུ་ཐོག་ཐུ་དེ་སྐད་ཀྱི་མཚན་སྙན་ཆོ་ལོ་ཐོབ་པ་རེད་ཟེར་ཅེས་གསུང་གི་ལ་ད་དབུས་ཁུལ་ལ་མཚན་སྙན་ཆེན་པོ་གཅིག་བྱུང་ན་ཡོད་རེད་དེ་ནས་མདོ་སྨད་ལ་འདུག་ཟེར་མ་དེ་འདྲས་ཞུས་ན་ཡོད་རེད་ལ་རྭ་རྒྱ་དགོན་པ།

ད་གདན་ས་སེ་རའི་གནས་སྟངས་དང་བསྡུར་བ་ཡིན་ན། ད་ཁོ་རང་ཐེངས་དང་བོ་ཡར་ཕེབས་ས་གི་ཨ་རིག་རྭ་རྒྱ་དགོན་པ་དེ། གྲོང་གསེབ་ཀྱི་དགོན་པ་ཟེར་ན་དགོན་པ་ཆུང་ཆུང་ཇི་སྙེད་ཞིག་ཅིག་ངོ་མ་ལྟར་སྲིད་ཀྱི་དགོན་པ་ཆུང་ཆུང་རོ་གཅིག་ཡོད་པ་རེད་དེ་གཅིག་དེ། ད་ཤིང་བཟའ་པཎྜི་ཏ་ཁོ་རང་དགོན་པ་ལ་ད་མི་དེ་དེ་གདན་ས་ནས་ད་གཙོ་བོ་ཆོས་དང་འབྲེལ་བའི་ད་བྱ་བ་རྐྱང་བ་མཛད་ནས་ད་བྱེད་ཀྱི་མ་གཏོགས་ད་མདོ་སྨད་ལ་ད་ཕེབས་ཡག་གི་ཐུགས་འདུན་རོ་ཤི་ཆེན་པོ་མི་འདུག་ཨ། ཡོད་མ་རེད་ད་མི་ཡག་དེ་རྣམ་ཐར་དེ་ཚོའི་ནང་ལ་གསལ་པོ་ཡོང་གི་འདུག་ཡིན་ན་ཡང་ད་དེ། ད་ཤིང་བཟའ་པཎྜི་ཏ་ཁོ་རང་གི་རྩ་བའི་བླ་མ། དེ་ཨ་རིག་དགེ་བཤེས་ཉིད་ནས། ཡང་དང་ཡང་བསྐུལ་མ་གནང་བ་དང་བསྐུལ་མ་དེ་དང་མཉམ་དུ། ད་ཐོག་མ་གཅིག་ཁོ་རང་གི་དབུ་སྐྲ། ད་ཚོམ་བུ་གཅིག་དེ་ཡུལ་སྒྲོམ་དང་གཅིག་དེ་དང་མཉམ་དུ། ད་འཕྲིན་ཡིག་དང་བཏང་ད་མར་ཕེབས་དགོས་པ་དང་དེ་ནས་ད་ཀྱི་ཨ་རིག་དགེ་བཤེས་ཁོ་རང་གི་བསྟན་པའི་ཁུར་དེ། ད་རྩིས་སྤྲོད་ས་གཙོ་བོ་དེ་ཤིང་བཟའ་པཎྜི་ཏ་ཡིན་པ་ཡིན་ཏེ། ཁོ་རང་དགུང་ལོ་བགྲེས་ད་མུ་མཐུད་དེ་ཁོ་བསྟན་པ་གི་འགན་ཆེན་པོ་ཁུར་ཐུབ་མི་ཐུབ་དཀའ་ངལ་ཡོད་བསྡད་པ་དང་མ་འོངས་ད་དེ་བྱིན་ཏེ། གང་ལྟར་ཀྱང་མར་ཕེབས་དགོས་པའི་དེ་གནས་ཚུལ་འོག་ཤི་ཆེན་པོ་དེ་ཀྱི་དེ་ཇི་ཡོད་ད་གསུང་གི་ཡོད་རེད་ད་དེ་བཞིན་དུ་གང་ལྟར་ཀྱང་ཐ་མ་དེ་ད་དེ་ལོ་རྒྱུས་ནང་བརྗེ་རུ་མང་པོ་འདུག་དེ་ཡིན་ནའང་ད་མང་པོ་ཞིག་མ་དགོས་པ་ཞིག་དེ་ནང་གཅིག་དེ་གང་ལྟར་ཀྱང་ཐ་མ་གཅིག་ད་ཤིང་བཟའ་པཎྜི་ཏ་ཁོང་རང་གི་ཐ་མ་ད་གཙོ་བོ་ཁོང་རང་གི་ཐ་ནང་མ་གཅིག་དེ་ནས་ཁོང་རང་གནས་ཚུལ་ཆ་ཚང་བ་དེ་དེ་ལ་ཞུས་ཡོད་རེད་ད་ཀློང་རྡོལ་བླ་མ་ལ་ཞུས་འདུག་ཨ། ད་ང་རང་གི་བསམ་པ་ཡིན་ན་དེ་འདྲས་ཡིན་རེད་དེ་ནས་མདོ་སྨད་ཕྱོགས་ནས་ང་རང་གི་བླ་མ་གི་དེ་འདྲས་དེ་འདྲས་གསུང་གི་འདུག་ད་ག་རེ་བྱེད་དགོས་ཡིན་ནམ་ཟེར་ནས་ཕ་ད་ཞུས་ཡོད་སྐབས་ལ་ད་ཀློང་རྡོལ་བླ་མ་རིན་པོ་ཆེ་ག་རེ་གསུང་ཡོད་རེད་ཟེར་ན། གལ་ཏེ་ཁྱོད་ད་ད་མུ་མཐུད་དེ་ད་བོད་དུ་ད་དེ་སྐབས་དེ་ང་ཚོ་གན་ཚ་ན་ཡོད་མདོ་སྨད་ཕྱོགས་ཀྱི།

ད་བཀའ་རུ་ཆོས་མི་དེ་ལྟར་པོ་ལ་བསྡིགས་པ་ཡིན་ན་ད་ཁྱེད་རང་གི་ད་སྒོམ་སྒྲུབ་ཉམས་ལེན་གྱི་ཆ་ནས་ད་རྒྱལ་སྲས་དངུལ་ཆུ་རིན་པོ་ཆེ་ལྟ་བུ་ང་ད་བྱང་ཆུབ་སེམས་དཔའ་དེ་འདྲའི་ཆགས་ཡ་ད་ཆགས་ཐུབ་ཡ་ཡིན་པ་དང་ད་དེ་ཙམ་དུ་མ་ཟད་ངུར་སྨྲིག་གི་གོས་གྱོན་མཁན་གྱི་དགེ་འདུན་པ་དེ་འདྲའི་གི་འཁོར་རུ་ད་ཁྲི་ཕྲག་མང་པོ་བསྐོར་བ་དེ་འདྲའི་ཡང་ཡོང་གི་རེད་ད་དེ་འདྲའི་ཡོང་གི་རེད། ཡིན་ན་ཡང་ད་བོད་ལ་མར་ཕེབས་ཟེར་ཡ་དེ་ཁྱེད་རང་གི་བླ་མ་གི་བཀའ་ཡིན་དུས་བླ་མ་གི་བཀའ་ཧ་ཅང་གི་གཉན་པོ་རེད་དེ་གཅིག་དུས་ད་མདོ་སྨད་ན་མར་ཕེབས་ཟེར་ཡ་དེ་གཙོ་བོ་ཁྱེད་རང་གི་བླ་མའི་བཀའ་ཡིན་དུས་ད་བླ་མ་གི་བཀའ་ཧ་ཅང་གི་ཉན་པོ་རེད། ཨོ་སྟོད་ཀྱིས་དེ་བླ་མ་གི་ཐུགས་རེ་དང་དགོངས་པ་ནང་བཞིན་གྱི་མར་ཕེབས་ཐུབ་ན་ཡག་པོ་ཡོད་བ་རེད་ཡེ་གསུངས་ནས་དེ་ནས་གང་ལྟར་ཀྱང་ཐ་མ་ད་ཀློང་རྡོལ་བླ་མ་རིན་པོ་ཆེའི་བཀའ་སློབ་ནང་བཞིན་གྱི་མར་ཕེབས་པ་རེད་ད་མདོ་སྨད་ལ་ཕེབས་པ་རེད་ད་མདོ་སྨད་ལ་ཕེབས་པ་དང་མཉམ་དུ་ཐེངས་དང་པོ་དུས་ཀྱི་འདུག་ད་དེ་ཨ་རིག་དགེ་བཤེས་ད་རྒྱལ་མཚན་འོད་ཟེར་ཁོང་གིས་ད་སྔ་མ་ནས་ཐུགས་འདུན་ཡོད་པ་ནང་བཞིན་གྱི་ད་དགོན་པ་དེ་ད་དགོན་པ་ཤིང་བཟའ་པཎྜི་ཏ་ལ་རྩིས་སྤྲད་རྩིས་སྤྲད་པའི་རྗེས་ནས་ཁོ་རང་ད་དེ་ནས་བཟུང་སྟེ་ཁོ་རི་ཁྲོད་ནང་བཞིན་བཞུགས་ཡ་མ་གཏོགས་དགོན་པའི་གི

གཙོ་བོ་སོ་སོའི་ངོས་ནས་ད་འབད་བརྩོན་གྱིས་ད་གསན་བསམ་སློབ་གཉེར་དང་དེ་ནས་སྒོམ་སྒྲུབ་ཉམས་ལེན་ངང་ཐོག་ནས་རྟགས་ཐོན་པ་ཅིག་བྱེད་དགོས་ཀྱི་མ་གཏོགས་བླ་མ་དང་སྤྲུལ་སྐུ་གཅིག་གི་མིང་ཡོད་པ་ཙམ་གྱིས་རྩ་བ་ནས་འགྲིག་གི་མ་རེད་ཟེར་ཡ་གི། དེའི་སྐོར་དཔེ་ག་ས་ག་ལ་ཤུགས་ཆེན་པོ་ཞིག་གི་གསུང་གི་འདུག་ད་དེ་ཡང། ད་དེང་སང་གནས་སྟངས་ནི་ཡིན་ན་ད་དེ་ད་དེ་སྐབས་དེ་ད་ལོ་བརྒྱ་ཕྲག།

ངོ་ནི་བགྲང་ནས་སྟོང་དང་མི་རིགས་པའི་ངོ་ཞིག་བསྲེས་ཡོད་དེ། ད་ལྷོ་ཁུངས་བྱེ་བ་ལ་རེ་འདོད་ཨ་ཟེར་ནས་གཙོ་བོ་ཤུགས་འགྲིག་ཆེན་པོ་གིས་གཞུང་ལུགས་རྩོམ་སྟངས་དང་དེའི་ཉོན་མོངས་བ་དང་ཐབས་དང་གི་རྩ་དང་དེའི་རིགས་ལམ་དེ་ཧ་ཅང་ངོ་རྣོ་པོ་དང་རྨད་དུ་བྱུང་བ་ཡིན་པ། དེ་ད་གཙོ་བོ་དེའི་དཔེ་མཚོན་སྟངས་ནི་དེ་གསུངས་འདུག་ཨ་དེ་ཚོ་ཡང་མ་འདྲ་བ་འདྲ་བོ་གཅིག་ཡིན་ས་རེད།

འཆད་ཉན་རྒྱ་ཆེན་པོ་ཞིག་གི་གནང་ཡོད་དཔེར་ན་གྲྭ་བ་ཕལ་ཆེར་གཉིས་སྟོང་བརྒལ་བ་གཅིག་ལ་ད་བརྒྱད་སྟོང་པའི་ཁྲིད་དེ་ཉི་མ་ཉི་ཤུ་རྩ་གྲངས་ན་གནང་འདུག་བ་དེ་ཡང་སྐད་གྲགས་ཆེན་པོ་རོ་གཅིག་ཆགས་ཡོད་བརྒྱད་སྟོང་པ་ད་ཁྲིད་གནང་ཡ་དང་དེ་ནས་རྒྱུད་གྲྭ་དེ་ཚོ་ལ་ཡང་དེ་ད་འགྲེལ་པ་བཞི་སྦྲགས་ཀྱི་ཁྲིད་གནང་ཡ་དེ་བཞིན་གང་ལྟར་ཀྱང་ད་སྐུ་འབུམ་དགོན་པ་དེ་ད་དུས་སྐབས་དེའི་མདོ་སྨད་ཕྱོགས་ཀྱི་གདན་ས་ཆེན་པོ་དང་དེ་ནས་འཆད་ཉན་ད་སློབ་གཉེར་གནང་མཁན་གྲྭ་བ་སྟོང་ཕྲག་གཉིས་གསུམ་དེ་འདྲ་ཡོད་དུས་པ་དེ་ཚོ་ལ་ཡང་ད་འཆད་ཉན་དེ་ཚོ་དང་ནི་སྐུལ་མ་རྒྱ་ཆེན་པོ་གནང་བ་གཅིག་དང་དེ་ནས་དེ་ཙམ་མ་ཡིན་པ་དེ་རྗེས་ནས་རོང་པོ་དགོན་ཆེན་ད་རོང་པོ་དགོན་ཆེན་གི་ཁྲི་ལ་ཕུལ་ཡོད་རོང་པོ་དགོན་ཆེན་ལ

སྐབས་དེ་དུས་ཡིན་པས་ན་ཨ་རིག་དགེ་བཤེས་ཀྱིས་ནི་ཤིང་བཟའ་པཎྜི་ཏ་གཅིག་གི་སློབ་མ་ཚོ་ངོ་སྤྲོད་གནང་ཡ་དམིགས་བསལ་ཞེ་དྲག་གཅིག་གི་ཆུང་ནང་ཡོད་ཟེར་བ། སྣང་དང། གཏེར་འདི་བ་ལ། ངའི་དགོངས་དང་ཡང་ངའི་ལྟོས་པའི་རྗེས་ནོར་དེའི་དགོངས་ནི་ད་ལྟ་དེ། དེ་སྐབས་དེ་མདོ་ཁམས་ཕྱོགས་ལ་གཅིག་དང་བཀའ་འགྱུར་གྱི་པར་ཤིང་བཞི་གསུམ་ཡོད་ས་རེད་གཅིག་དེ། སྡེ་དགེ་གི་དེ་གཅིག་གཅིག་དེ་ཅོ་ནེ་གཅིག་གཅིག་ལི་ཐང་གི་གཅིག་གཏུམ་མོ་གངས་ཅི།

ད་དགོངས་རྫོགས་ཆུང་མོ་མང་པོ་ཡོད་པས་ན་དགོངས་རྫོགས་ད་བྱེད་སྟངས་དེ་རེད་ད་དགོངས་པ་མ་རྫོགས་བའི་གོང་ལ། ད་དགོངས་པ་རྫོགས་ལ་ཉེ་བའི་སྐབས་ཏེ། ད་བླ་མ་ངོས་ནས་ད་དགོངས་པ་རྫོགས་རྒྱུ་ཡིན་པའི་རྟགས་མཚན་རང་མང་པོ་ཞིག་ནང་སྣང་ཡོང་སྟེ། དེ་བྱེད་འདོད་ཨ་ད་ནང་བསྟན་ནང་གཅིག་སྟེ་ད་དེ་ཡི་ད་སྐད་ཆ་ཡོངས་གྲགས་ནང་གཙོ་བོ་དེ་རེད། ཨ་རིག་དགེ་བཤེས་ཀྱིས་ད་ཤིང་བཟའ་པཎྜི་ཏ་ལ་མ་འོངས་པ་ན་ང། ཤི་སོང་བའི་རྗེས་ནས་ངའི་ཕུང་པོ་དེ་ཙོག་ཙོག་བྱས་ནས་གདུང་བྱས་ནས་རྩ་བ་ནས་མ་བཞག་ཨ། ང་གསོན་པོ་ཡིན་པའི་སྐབས་ལ། ད། ད་འཇིག་རྟེན་ཆོས་བརྒྱད་བྱེད་པའི་མི་ཚད་ད་ད། ཤི་སོང་བའི་རོ་ལ་ཡང་ད་ད་ཀྱིས།

དེ་འདྲས་ཡོང་སྲིད་གི་རེད་སྐབས་དེ་ལ་ང་ཚོ་ག་རེ་བྱེད་དགོས་བྱུང་ན་མགོ་མ་ཚོས་པའི་དཀའ་ངལ་དེ་འདྲས་ཡོང་གི་རེད། ནི་དེ་ད་དེ་འདྲས་དཀའ་ངལ་མ་ཡོང་བའི་ཆེད་དུ་ད་ལྟ་ནས་ང་ཚོ་ལུང་བསྟན་ཞིག་གནང་དང། ད་ཞལ་གདམས་ཞིག་གནང་རོགས་བྱེད་ཟེར་ནས་ཞུ་བའི་སྐབས་ལ་དེ་འགྲིག་གི་འདུག་བས། གལ་སྲིད་མ་འོངས་པ་ན་ངའི་སྤྲུལ་སྐུ་ཡིན་ཟེར་མཁན་གི་མི་ཅིག་ཡོང་བ་ཡིན་ན། དེ་ལ་ཏག་ཏག་ག་རེ་དགོས་ཀྱི་ཡོད་ཟེར་ན། ངས་ད་ལྟ་རྗེ་རིན་པོ་ཆེ་ལམ་རིམ་ཆེན་མོ་དང་སྔགས་རིམ་ཆེན་མོ་གཉིས་ཀ་ད་བློ་ལ་ཧ་ཅང་གི་ད་བྱང་ཆ་ཡོད་པའི་སྟེང་ནས་ད་བསྐྱོར་ཐུབ་ཀི་ཡོད་ཟེར་དེ་གཅིག་ཡིན་ཟེར། དེ་གཅིག་དེ་མ་འོངས་པ་ན་ངའི་སྤྲུལ་སྐུ་ཡིན་ཟེར་མཁན་གི་ད་ཕྲུ་གུ་དེ་འདྲའི་ཞིག་ཡོང་བ་ཡིན་ན་ཕྲུ་གུ་དེ་ལ་གཞན་གིས་བསླབ་མ་དགོས་པ། རང་བཞིན་གི་རྗེ་རིན་པོ་ཆེ་ལམ་རིམ་ཆེན་མོ་དང་སྔགས་རིམ་ཆེན་མོ་དེ་འདྲའི་ད་བློ་ནས་ད་འདོན་ཐུབ་མཁན་དེ་འདྲའི་ཡོང་གི་འདུག་མི་འདུག་དེ་ལ་གཅིག་ད་སྲིད།

བཞེངས་གི་རེད། དེ་སྐུ་གསུང་ཐུགས་རྟེན་བཞེངས་གི་རེད། སྟེས་དབང་ཁོང་རང་གི་བྱེད་སྟངས་མ་འདྲ་བ་གཅིག་རེད། དེ་ནང་བཞིན་ད་དེའི་ད་པོ་ཏོ་བ་རིན་ཆེན་རེད། ད་དགེ་བཤེས། ད་དགེ་བཤེས་ད་པོ་ཏོ་བ་ཆེན་པོ་ད་རིན་ཆེན་གསལ་ཟེར་དེ་རེད། དེ་གི་གཙོ་བོ་ད་ཁོ་རང་གི་དད་རྫས་ཆ་ཚང་དེ་གཅིག་རེད། ད་ཁོ་རང་གི་གསུང་སྟངས་དེ་གཅིག་ཡིན་ཏོ། ལ་ལ་གི་དད་རྫས་མེ་ལ་སྲེག་གི་ཡོད་རེད། ད་ལ་ལ་གི་དད་རྫས་ད་མཁར་རྩིག་གི་ཡོད་རེད། ངའི་དད་རྫས་དེ་མེ་ལ་སྲེག་གི་མིན་མཁར་རྩིག་གི་མིན་ག་རེ་བྱེད་མཁན་ཞེ་ན། གཙོ་བོ་དགེ་འདུན་ཚོགས་ཆེན་ཁོ་ན་ཆོས་ཀྱི་དགེ་འདུན་པ་དེ་ཚོ་ལ་ད་བསྙེན་བཀུར་བྱས་ནས་ཁོ་ཚོས་བསྟན་པ་འཛིན་པའི་ཆ་རྐྱེན་ལ་བསྔོ་གི་ཡིན་ཟེར། དེ་རེད་ད་གང་ལྟར་ཀྱང་དད་རྫས་དེ་བཀའ་གདམས་སྐུ་མཆེད་བཀའ་གདམས་སྐུ་མཆེད་གསུམ་པོ་གི་དད་རྫས་ད་བེད་སྤྱོད་བཏང་སྟངས་དེ་མ་འདྲ་བ་མ་འདྲ་བ་ཡོད་བ་རེད། དེ་རེད་བསྟན་བཅོས་དགེ་བཤེས་རིན་པོ་ཆེ་ག་རེ་གསུངས་ཡོད་རེད་ཟེར་ན། ད་བཀའ་གདམས་སྐུ་མཆེད་གསུམ་པོ་གི་དད་རྫས་བེད་སྤྱོད་བཏང་སྟངས་མ་འདྲ་བ་རེད། ང་ཡིན་ན་ད་བཀའ་གདམས་སྐུ་མཆེད་གསུམ་པོ་གི་ད་གནང་ཕྱོགས་དེ་ད་བྱེད་གི་ཡིན་གསུངས་ནས་དཔེར་ན། ད་སྐུ་གསུང་ཐུགས་རྟེན་བཞེངས་ཡ་དང།

ཡང་ཁོ་རང་གིས་བསྐྱངས་གནང་ཡག་གི་སློབ་མ་ཡང་གྲགས་ཆེ་བ་རུ་སུ་དང་སུ་བྱུང་ཡོད་ན་དེ་ནང་བཞིན་ཨ་ནི་གསུང་རྩོམ་དང་ཨ་ནི་དགོངས་པ་རྫོགས་པའི་སྐབས་ལ་དགུང་ལོ་ག་ཚོད་ཙམ་ཅིག་ཕེབས་ཡོད་ན། ལགས་སོ་ད་དེ་ཡི་སྟེ་རེ་འདོ་ཨ་གར་ས། ད་ཤིང་བཟའ་པཎྜི་ཏ་གི་ད་གར་སི་འོ་ད་དེ། ད་དགེ་རྒན་གཙོ་བོ་དེ་གོང་དུ་ཞུས་པ་ནང་བཞིན་གི་ད་དེ་ཡི་ད་མདོ་སྨད་ནས་ཨ་རིག་དགེ་བཤེས་ད་རྒྱལ་མཚན་འོད་ཟེར་དང། དེ་ནས་དབུས་ནས་ད་ད་དེ་ཡི། དགོངས་ད་ཨ་དེ་ད་ཀློང་རྡོལ་བླ་མ། ད་དེ་ཚོ་གིས་གཙོས་པའི།

དེ་བཅས་དེ་ནས་གསུང་རྩོམ་གྱི་ནང་ཏན་ཏན་འདི་ཤིང་བཟའ་པཎྜི་ཏ་ལ་མཁས་པ་ཧ་ཅང་གི་མཚན་སྙན་ཆེན་པོ་ཡིན་པའི་ཚུལ་གསུང་རྩོམ་དེ་འདྲ་མང་པོ་ཡོད་པ་མ་རེད་ད་དཔེར་ན་དེའི་ནང་གསུང་རྩོམ་གཅིག་དེ། སྒྲོལ་མ་གི་བསྟོད་པ། ད་ཐུགས་རྗེ་བསྐུལ་བའི་གདུང་དབྱངས་ཟེར་ནས་གཅིག་ཡོད་ས་རེད་དེ་གཅིག་དང། དེ་ནས་དེ་ཨ་རིག་དགེ་བཤེས་རིན་པོ་ཆེ་གི་རྣམ་ཐར་དེ་འདྲའི་གཅིག་འདུག་དེ་ནས་ཡང། དེ་འདྲའི་ཀུ་དེ་དཔར་བྱང་སྨོན་ཚིག་དང་དེ་ནས་བསྟོད་པ་སྣ་འགའ་ཞིག་ཡོད་ས་རེད། དེ་དང་དེ་ནས་ཡང་ཀུ་བླ་མ་འགའ་ཞིག་གི་ད་དེ་སྤྲུལ་སྐུ་མྱུར་བྱོན་གི་གསོལ་འདེབས། དེ་འདྲའི་ཡོད་ས་རེད་མ་གཏོགས་གཞན། གཞུང་ཆེན་པོའི་དེ་དཀའ་འགྲེལ་དང་རྣམ་བཤད་རྒྱ་ཆེན་པོ་དེ་འདྲ་ཞིག་བྱ་བའི། གསུང་འབུམ་དེ་འདྲའི་ཡང་ཧ་ཅང་གི་རྒྱ་ཆེན་པོ་དེ་འདྲའི་ཡོད་ས་མ་རེད་གཅིག་དེ་རེད། ཨོ་དེ་ཆེ། དེ་ཆེ་དེ་ནས་ད་དེ་ཐ་མ། ད་དགོངས་པ་རྫོགས་ཡ་དེ་ཕལ་ཆེར་དེ་འདྲ་ཞིག་བྱ་ཡོད་ཕྱི་ལོ་གཅིག་སྟོང་བརྒྱད་བརྒྱ་དང་ཉི་ཤུ་རྩ་བཞི་ཡོད་ཡིན་མི།

སྐུ་གཟུགས་རྒྱ་ཆེན་པོ་ཡོང་ཡ་གི་ཆེད་དུ། ད་བཀའ་འགྱུར་གྱི། དང་དང་པོ་བཀའ་འགྱུར་གསེར་བྲིས་གནང་ཡ་དང། དེ་ནས་བཀའ་འགྱུར་གྱི་པར་ཤིང་བརྐོ་ཡ་གིས་མཚོན་པའི། ད། ཏི་ཁུ། ད་མཛད་འཕྲིན་གི་ཆར་ཏོ། དེ་ཚོ་ཡང་ཧ་ཅང་གི་རྒྱ་ཆེན་པོ་ཞིག་གནང་འདུག་བ། དེ་སྐབས་དེ། ད་དཔེར་ན་ད་བཀའ་འགྱུར་གྱི་པར་ཤིང་བརྐོ་ཡ་དེ་མགོ་ནས་དྲངས་ནས། ད་མདོ་སྨད་ད་ལྷོ་བྱང་གི་རྒྱུད་དེ་ལ། ད་དགོན་སྡེ་མང་པོ་རེད་དགོན་སྡེ་དེ་ཚོ་ཆ་ཚང་ལ། གཞུང་ཆེན་པོ་གི་འཆད་ཉན་ཧ་ཅང་གི་གོ་དར་ཆ་བས་ཆེན་པོ་འགྲོ་བཞིན་པའི་སྐབས་རེད། གཞུང་ཆེན་པོ་གི་འཆད་ཉན་དར་ཆ་ཆེན་པོ་འགྲོ་བཞིན་པའི་སྐབས་དེ་ལ།